འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
ཉེ་ཆར་རྒྱ་ནག་ནང་བྱ་ནད H བདུན N དགུ་ཟེར་བ་ཞིག་ཁྱབ་བཞིན་ཡོད་པའི་ཉེན་བརྡ་བཏང་ཡོད་པ་དང། ཉེན་བརྡ་དེ་བོད་ནང་ལ་ཡང་གཏོང་བཞིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་ལྷོ་ཕྱོགས་ཞོགས་པ་ཕོ་ཉ་ཡིས་བདུན་ཕྲག་སྔོན་མ་ལ་གནས་ཚུལ་སྤེལ་དོན་ལྟར་ན། སྤྱི་ཟླ་དང་པོ་ནས་བཟུང་སྟེ་རྒྱ་ནག་གི་ཞིང་ཆེན་དང་གྲོང་ཁྱེར་ཁག་བཅུ་དྲུག་ཡི་ནང་ལ་བྱ་ནད་དེ་ཕོག་ཡོད་པའི་ནད་པ་མཐོང་ཡོད་པ། རྒྱ་ནག་གི་རྒྱལ་ཡོངས་འཕྲོད་བསྟེན་དང་ཁྱིམ་ཚང་འཆར་འགོད་ཚོགས་ཆུང་གིས་བརྗོད་ཡོད་པ་རེད། ད་ལྟའི་ཆ་ནས་གནས་སྟངས་དེ་སྟངས་འཛིན་བྱེད་ཐུབ་པའི་འོག་ཏུ་ཡོད་ཅེས་གཞུང་འབྲེལ་བརྗོད་ཀྱི་ཡོད་ན་ཡང། དེ་དང་ཆབས་ཅིག་ཏུ་ཚོགས་ཆུང་དེ་ཡིས་ནད་ཡམས་དེ་ཕྱོགས་གང་སར་ཁྱབ་རྒྱུའི་ཉེན་ཁ་ཡོད་པ་ཞེས་པའི་ཉེན་བརྡ་ཡང་བཏང་ཡོད་པ་རེད། སྤྱི་ཟླ་གཉིས་པ་ཡི་ཚེས་གཅིག་ནས་ཚེས་བཅུ་གཉིས་བར་དུ་ན་ཚ་དེའི་འོག་ཏུ་མི་བརྒྱད་ཅུ་གྱ་བདུན་འཆི་སྐྱོན་སོང་ཡོད་པ་དང། སྤྱི་ཟླ་དང་པོ་ཡི་ནང་ལ་མི་བདུན་ཅུ་དོན་དགུ་འཆི་སྐྱོན་སོང་ཡོད་པ་རེད། དེ་ནས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་ན་ཚ་དེ་ཐེངས་དང་པོ་མཐོང་རྗེས་མི་འཆི་སྐྱོན་འགྲོ་མང་ཤོས་ཀྱི་ལོ་དེ་ད་ལོ་ཆགས་ཀྱི་ཡོད་པ་རེད་འདུག་དགུན་ཁ་ཡི་དུས་ན་ཚ་དེ་ཕོག་མང་ཤོས་ཡོང་གི་ཡོད་པ་དང། ན་ནིང་དང་གཞེས་ནིང་གཉིས་ནང་ལ་སྤྱི་ཟླ་དང་པོ་ཡི་ནང་ལ་མི་ཉི་ཤུ་དང་མི་སུམ་ཅུ་འཆི་སྐྱོན་སོང་ཡོད་པ་ལས། ད་ལོ་ལྡབ་བཞི་ལས་མང་བ་སོང་ཡོད་པ་ཞིག་རེད། གོང་ཞུས་ཀྱི་རྒྱ་ནག་རྒྱལ་ཡོངས་འཕྲོད་བསྟེན་དང་ཁྱིམ་ཚང་འཆར་འགོད་ཚོགས་ཆུང་གིས་བཏང་བའི་བརྡ་ཐོ་དེ་བོད་དང་ཤིན་ཅང་ནང་ལ་ཡང་བཏང་ཡོད་པ་རྒྱ་ནག་ལྷོ་ཕྱོགས་ཞོགས་པ་ཕོ་ཉ་ཡིས་འགྲེལ་བརྗོད་བྱས་འདུག་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་བྱ་ནད H དགུ N བདུན་ཟེར་བ་བོད་ནང་བསླེབས་པའི་གནས་ཚུལ་ཐོན་ཡོད་པ་ཞིག་རེད། སྐབས་དེར་ཤིན་ཧྭ་གསར་ཁང་གིས་རྒྱ་ནག་གི་ཞིང་ལས་བློན་ཆེན་ལས་ཁུངས་ཀྱིས་གསལ་བསྒྲགས་བྱས་པའི་གནས་ཚུལ་ཁུངས་དྲངས་ཏེ་བརྗོད་པ་ལྟར་ན། བོད་རང་སྐྱོང་ལྗོངས་ཀྱི་ཉིང་ཁྲི་ས་ཁུལ་གྱི་སྨན་གླིང་རྫོང་དུ་བྱ་དེ་གསོ་སྐྱོང་བྱེད་ཡུལ་ཞིག་ལ་བྱ་སུམ་ཅུ་སོ་ལྔ་ལ་ན་ཚ་དེ་ཡོད་པའི་ནད་རྟགས་མཐོང་ཡོད་པ་དང། དེ་རྗེས་རྒྱ་ནག་གི་རྒྱལ་ཡོངས་ནད་ཡམས་བརྟག་དཔྱད་ཁང་ནས་བརྟག་དཔྱད་བྱེད་སྐབས་ན་ཚ་དེ་བྱ་ཡི་ཆམ་ནད་ཟེར་བ་དེ་ཡིན་པར་ངོས་འཛིན་བྱུང་ཡོད་པ་རེད་འདུག་ཉིང་ཁྲི་ས་ཁུལ་དེ་རྒྱ་ནག་ནས་ཡོང་བའི་རྒྱ་མི་ཕོན་ཆེན་ཞིག་གནས་སྡོད་བྱེད་ཀྱི་ཡོད་པ་མ་ཚད་རྒྱ་ཡི་ཡུལ་སྐོར་བ་ཀྱང་ཧ་ཅང་མང་པོ་ཞིག་འགྲོ་བ་ཡིན་པར་བརྟེན་བྱ་དེ་གསོ་སྐྱོང་བྱེད་མཁན་མང་པོ་ཡོད་སྲིད་པ་ཞིག་རེད། གཤམ་ལ་བྱ་ནད་མི་འགོ་བའི་སྔོན་འགོག་གི་རྩ་དོན་ཅི་འདྲ་བྱེད་དགོས་པའི་སྐོར་ལ་སྙན་སྒྲོན་ཞུ་གི་ཡིན། སྤྱིར་བཏང་བྱ་ནད་ཀྱི་རིགས་འགའ་ཤས་ཤིག་ལ་སྔོན་འགོག་གི་སྨན་བཟོས་ཡོད་པ་ཞིག་ཡིན་ན་ཡང། འོན་ཀྱང་ཆམ་ནད་རིགས་ཀྱི་སྔོན་འགོག་གི་སྨན་དེ་གང་བྱུང་རྒྱག་ཉན་དང་མི་ཉན་གྱི་ཐད་ལ་རྩོད་གླེང་ཡོད་པ་དང། སྲིད་གཞུང་ཁག་མང་པོ་ཡིས་སྔོན་འགོག་གི་སྨན་རྒྱག་དགོས་པའི་སློབ་སྟོན་བྱེད་མཁན་ཡང་མང་པོ་ཡོད་པ་དང། ལྷག་པར་དུ་ན་ཚ་དེ་ཁྱབ་གདལ་ཆེན་པོ་སོང་ན་སྔོན་འགོག་གི་སྨན་རྒྱག་དགོས་པ་ཞིག་ཡིན་སྲིད། འོན་ཀྱང་དེ་དང་ཆབས་ཅིག་ཏུ་མི་མང་པོ་ཞིག་གིས། ཆམ་ནད་རིགས་ཀྱི་སྔོན་འགོག་གི་སྨན་རྒྱག་མི་དགོས་པའི་རྩོད་པ་བྱེད་མཁན་ཡང་ཡོད་པ་ཅིག་རེད། འོན་ཀྱང་འདི་ག་ལེ་ཚན་གྱིས་དེའི་ཐད་ལ་བཟང་ངན་གྱི་གནས་ཚུལ་གང་ཡང་བརྗོད་མི་ཐུབ། འོན་ཀྱང་ན་ཚ་འགོ་བའི་གོ་སྐབས་ཆུང་དུ་གཏོང་བའི་ཆེད་དུ་མི་སོ་སོ་ཡི་ཉིན་རེའི་འཚོ་བའི་ནང་ལ་བྱ་སྤྱོད་ཅི་འདྲ་བྱེད་དགོས་པའི་ཐད་ལ་ཨ་མི་རི་ཀའི། Mayo Clinic། སྨན་དོན་ཚོགས་པ་ཡིས་སློབ་སྟོན་བྱས་པ་བཞིན་ཟུར་འདོན་དང། འབྲེལ་ཡོད་ཀྱི་གནས་ཚུལ་འགྲེལ་བརྗོད་དེ་འདྲ་སྙན་སྒྲོན་ཞུས་ན། གཅིག་ནས་བྱ་ནད་ཡོད་ས་ལ་འགྲོ་རྒྱུ་དེ་གཡོལ་དགོས་པ་དང། དེ་ནས་བྱ་གསོ་སྐྱོང་བྱེད་ཡུལ་དང་བྱ་དེ་གསོན་པོ་འཚོང་ས་དང་ཐག་ཉེ་ས་ལ་འགྲོ་མ་དགོས་ན་འགྲོ་རྒྱུ་མེད་པ་གཅིག་རེད། གཉིས་ནས་ལག་པ་ཡང་ཡང་འཁྲུད་རྒྱུ་དེ་རེད། དེ་ནི་ཆེས་ལས་སླ་ཤོས་དང་ནུས་པ་ཆེ་བའི་བྱ་ཐབས་ཅིག་རེད། ལག་པ་འཁྲུད་དུས་ཡི་ཙི་རྒྱག་ནས་ཡག་པོ་འཁྲུད་རྒྱུ་དང། ཡང་ན་ཨ་རག་ངར་ཤུགས་ཆེན་པོ་ཡོད་པས་བཟོས་པའི་ལག་པ་གཙང་མ་བཟོ་བྱེད་བེད་སྤྱོད་གཏོང་རྒྱུ། བྱ་ཐབས་དེ་ནི་བྱ་ནད་ཙམ་མ་ཚད་ཆམ་ནད་དང་དེ་མིན་གྱི་ནད་རིགས་མང་པོ་ཞིག་རང་ལ་མི་འགོ་བར་བྱེད་པའི་བྱ་ཐབས་གལ་ཆེན་ཞིག་རེད། ལག་པ་ནི་ཁ་ཡི་ཟམ་པ་ལྟ་བུ་ཞིག་ཡིན་ཅིང་ལག་ཐོག་ལ་འགོས་པའི་ནད་འབུ་ཕྲ་རབ་རྣམས་ཁ་ལ་འགྲོ་བའི་ཉེན་ཁ་ཧ་ཅང་ཆེན་པོ་ཡོད་པ་ཡིན་པར་བརྟེན་ནས་ལག་པ་ཡང་ཡང་འཁྲུད་རྒྱུ་དེ་གལ་ཆེན་པོ་ཞིག་ཡིན་པ་རེད། གསུམ་ནི་བྱ་ནད་ཀྱི་སྐོར་དོ་སྣང་ཆེན་པོ་བྱེད་རྒྱུ། དཔེར་ན་ཁྱེད་རང་རྒྱ་ནག་ལ་འགྲོ་དགོས་ཀྱི་ཡོད་ན་རྒྱ་ནག་གི་ལུང་པ་གང་ལ་ན་ཚ་དེ་ཁྱབ་ཡོད་མེད་སྔོན་ནས་ཤེས་རྟོགས་དང་དོ་སྣང་བྱེད་རྒྱུ་གལ་ཆེན་པོ་ཅིག་རེད། དེ་བཞིན་བོད་ནང་ཁུལ་དུ་བྱ་དེ་གསོ་ས་དང། ཡང་ན་རང་ལ་བྱ་ཡོད་ན་དེ་ལ་ན་ཚ་ཡོད་མེད་བརྟག་དཔྱད་བྱེད་རྒྱུ། ཡང་གནས་ཚུལ་གཞན་ཞིག་ནི་བྱ་ཤ་དང་སྒོ་ང་དེ་བཞིན་དེ་དག་གིས་བཟོས་པའི་ཟས་ཀྱི་རིགས་ལ་དོ་སྣང་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པ་རེད། དེ་ལ་གཅིག་ནི་ཡུལ་གཞན་ནས་ཡོང་བའི་བྱ་ཤ་དང་སྒོ་ང་ཡི་རིགས་འཛེམ་རྒྱུ་དེ་རེད། དེ་ཡང་ལྷག་པར་དུ་བྱ་ནད་ཡོད་སའི་ལུང་པ་ནས་ཡོང་བའི་བྱ་ཤ་དེ་རིགས་འཛེམ་རྒྱུ། གཉིས་ནས་བྱ་ཤ་དང་སྒོ་ང་ཡག་པོ་བཙོ་རྒྱུ་དེ་གལ་ཆེན་པོ་ཡིན་པ་རེད། བྱ་དེ་ཡི་སྒོ་ང་ཡི་ཐོག་ལ་བྱ་སྐྱག་ཡང་ཡང་འགོས་ཀྱི་ཡོད་པ་ཞིག་ཡིན་པར་བརྟེན་ནས། སྒོ་ང་མ་བཙོས་པ་རྣམས་ཟས་གཞན་དང་ཐུག་བཅུག་རྒྱུ་མེད་པ་ཞིག་རེད། དེ་ནི་མེ་ཡོ་ཁི་ལིན་གྱིས་སློབ་སྟོན་བྱས་པ་ལས་ཟུར་འདོན་དང་འགྲེལ་བརྗོད་བྱས་པ་ཞིག་ཡིན། ཡང་ཨ་རིའི་རྒྱལ་ཡོངས་དབུས་སྐྱེ་ཁམས་འཕྲུལ་རྩལ་བརྡ་འགྲེལ་ཟེར་བ་ཡི་སྲིད་གཞུང་གི་ལས་ཁུངས་ཤིག་གིས་ན་ཚ་དེའི་ནད་རྟགས་ཀྱི་སྐོར་ལ་འགྲེལ་བརྗོད་བྱས་པར། ན་ཚ་དེ་ཕོག་དུས་ཆམ་ནད་གཞན་ལྟར་ཚ་བ་འབར་བ་དང་ལུད་པ་ལུ་བ། མགོ་ན་བ། ཤ་སྒུལ་ལ་ན་ཟུག་རྒྱག་པ། སྤྱིར་བཏང་ལུས་མི་བདེ་བའི་ཚོར་བ་སོགས་ཡོང་གི་ཡོད་པ་རེད། ན་ཚ་དེ་ཕོག་རྗེས་མྱུར་མགྱོགས་ཆེན་པོ་ཡིས་ན་ཚ་དེ་སྡུག་ཏུ་འགྲོ་གི་ཡོད་པ་དང། དབུགས་གཏོང་ཁག་པ་སོགས་ཚབས་ཆེན་པོ་ཡོད་པ་ཆགས་ཀྱི་ཡོད་པ་རེད། ནད་པ་ཡི་ཁྲག་གི་ཚ་ཚད་སེལ་སི་སུམ་ཅུ་སོ་དགུ་ཟིན་གྱི་ཡོད་པ་དང། ལུད་པ་ཡི་ནང་ལ་ཁྲག་མཐོང་སྲིད་པ། དེ་བཞིན་དྲན་མེད་དུ་བརྒྱལ་སྲིད་པ་དང་མཁལ་མ་ལ་སྐྱོན་བྱེད་སྲིད་པ་སོགས་ཀྱི་རྐྱེན་ཡོང་གི་ཡོད་པ་རེད། ཡང་གོང་ཞུས་ཀྱི་ལས་ཁུངས་ཀྱིས་དེའི་ཐད་ལ་སྲིད་གཞུང་དང་འབྲེལ་ཡོད་འགན་འཁུར་མི་སྣ་ཡིས་བྱེད་དགོས་པའི་ལས་དོན་མང་པོ་ཞིག་བཏང་འདུག་པའི་གྲས་ལས་ཁོང་ཚོ་ཡིས་ན་ཚ་དེ་མཐོང་པ་དང་མཉམ་དུ་མྱུར་དུ་ཁྱབ་བསྒྲགས་བྱེད་དགོས་པ་དང། སྨན་དོན་མི་སྣ་ལ་སྦྱོང་བརྡར་སྤྲོད་དགོས་པ། རྒྱུན་དུ་དོ་སྣང་དང་རྟོག་ཞིབ་བྱེད་དགོས་པ། བྱ་ནད་ཡོད་མཁན་གྱི་བྱ་མཐོང་ཚེ་དེ་མྱུར་དུ་བྱ་གཞན་དང་འབྲེལ་བ་མེད་ས་ལ་ཟུར་དུ་འཇོག་དགོས་པ། སྨན་དོན་མི་སྣ་ཡིས་སྨན་བཅོས་ཀྱི་ཡོ་བྱད་གཙང་མ་བྱེད་དགོས་པ་སོགས་བྱེད་དགོས་ཀྱི་ཡོད་པ་ཞིག་རེད། གསན་མཁན་རྣམ་པ་ཚོ་གང་དུ་བཞུགས་པ་དེ་ནས་རྒྱ་ནག་ནང་ལ་བྱ་ནད H བདུན N དགུ་ཟེར་བ་ཞིག་གི་འོག་ནས་བར་ལམ་ཟླ་བ་གཉིས་ནང་མི་མང་པོ་རྐྱེན་འདས་སོང་ཡོད་པ་དང། ན་ཚ་དེ་བོད་སོགས་ས་ཁུལ་གཞན་ནང་ཁྱབ་སྲིད་པ་ཡིན་པར་རྒྱ་ནག་རྒྱལ་ཡོངས་ཀྱི་འཕྲོད་བསྟེན་དང་ཁྱིམ་ཚང་འཆར་འགོད་ཚོགས་ཆུང་གིས་ཁྱབ་བསྒྲགས་བྱས་ཡོད་པའི་སྐོར། དེ་བཞིན་ན་ཚ་དེའི་སྔོན་འགོག་གི་བྱ་ཐབས་གྲས་ལས་ལག་པ་ཡང་ཡང་འཁྲུད་རྒྱུ་དང་བྱ་ནད་ཡོད་ས་ལ་འགྲོ་རྒྱུ་འཛེམ་ཟོན་བྱེད་དགོས་པ་སོགས་སྐོར་སྙན་སྒྲོན་ཞུས་པ་བཞིན།